ཁ་སང་ག་པར་སླེབས་ཡོད་རེད་ལབ་ན། འདི་ཡིན་ད་ལྟ་མཛོད་གནས་ལྔ་པ་འཆད་པ་དེ་ལ། དེ་ནས་མཚམས་སྦྱར་བ་ཕྲ་རྒྱས་དངོས་བྱས། ཡང་ཇི་ལྟར་སྤངས་པའི་ཚུལ་སྤངས་པའི་འབྲས་བུ་ཡོངས་ཤེས་བཤད་པ་བྱས་ནས། ས་བཅད་ལྔ་བྱས་ད་མཚམས་སྦྱར་བ་ལབ་དུས་མཚམས་སྦྱར་བ་དེ་ང་ཚོ་འགྲོ་ཚར་ཡིན་པ། ད་མཚམས་སྦྱར་བ་ལབ་ན་རྩ་བ་བྱས་ན་སྲིད་པའི་སྲིད་པའི་རྩ་བ་ཕྲ་རྒྱས་ཟེར་དེ་རེད་ད། སྲིད་པའི་རྩ་བ་ཕྲ་རྒྱས་ལབ་དུས་མཚམས་དེ་ག་འདྲས་སྦྱར་དགོས་རེད་ལབ་ན། མཛོད་གནས་གསུམ་པའི་སྐབས་ནས་བསྟན་པའི་སྣོད་དང་བཅུད་ཀྱི་འཇིག་རྟེན་དེ་དག། མཛོད་གནས་ལྔ་པའི་སྐབས་ནས་བསྟན་པའི་མཛོད་གནས་བཞི་པའི་སྐབས་ནས་བསྟན་པའི་ལས་རྐྱང་པ་ལ་བརྟེན་ནས་སྐྱེས་པ་རེད་པས་ཟེར་ན་མ་རེད་ཟེར་བ། སྤྱིར་བཏང་ལས་ལས་འཇིག་རྟེན་སྣ་ཚོགས་སྐྱེས་ལབ་པ་རེད་དེ། ལས་ལས་སྐྱེས་པ་རེད་དེ་ཕྲ་རྒྱས་ཉོན་མོངས་མེད་པ་ལ་ལས་རྐྱང་པ་ལ་བརྟེན་ནས་འབྲས་བུ་སྐྱེ་ཐུབ་ཀྱི་མ་རེད་དེ་འདྲ་ཡིན་ཙང། དེ་ནས། མཛོད་གནས་བཞི་པ་ལས་བསྟན་པའི་རྗེས་ལ་མཛོད་གནས་ལྔ་པ་ཕྲ་རྒྱས་བསྟན་པ་འདི་འབྱུང་བ་རེད་བསམ་འདུག་བཞག་གི་འདུག་པ། མཛོད་གནས་གསུམ་པའི་སྐབས་ནས་བསྟན་པའི་སྣོད་དང་བཅུད་ཀྱི་འཇིག་རྟེན་བསྐྱེད་པ་ལ། མཛོད་གནས་བཞི་པའི་སྐབས་ནས་བསྟན་པའི་ལས་རྐྱང་པ་ལ་བརྟེན་ནས་སྐྱེ་གི་མ་རེད་ལས་ལ་ཡང་ལྷན་ཅིག་བྱེད་རྐྱེན། དེ་ནས་ག་རེ་ཟེར་ན་ཕྲ་རྒྱས་དགོས་ཀྱི་ཡོད་པ་ཡིན་ཙང་ཡང་ན་ལྷན་ཅིག་བྱེད་རྐྱེན་ཡང་ན་ཀུན་ནས་སློང་བྱེད་ཀྱི་ཕྲ་རྒྱས་མེད་པ་ལ། འབྲས་བུ་སྐྱེ་ཐུབ་ཀྱི་མེད་པ་ཡིན་ཙང་ལས་ཁོ་རང་བསགས་ཐུབ་ཀྱི་མེད་པ་ཡིན་ཙང། དེ་ནས་མཛོད་གནས་བཞི་པའི་རྗེས་ལ་ཕྲ་རྒྱས་བསྟན་པའི་མཛོད་གནས་ལྔ་པ་འདི་བསྟན་པ་རེད། ད་འོ་ད་སྲིད་པའི་རྩ་བ་འདི་ལས་མ་རེད་ཕྲ་རྒྱས། སྲིད་པའི་རྩ་བ་ཕྲ་རྒྱས་འདི་རེད་ལབ་ཡིན་པ་དེ་རེད། ད་འདི་སྐབས་ཐོག་འདི་ལ་སྐད་ཆ་ག་རེ་འཇུག་པ་རེད་ལབ་ན་ཕྲ་རྒྱས་ཕྲ་རྒྱས་ལབ་དུས་སྒང་ལ་དེ་ནས་ཕྲ་རྒྱས་དྲུག་ཡོད་རེད་པ་འདོད་ཆགས་ཀྱི་ཕྲ་རྒྱས་ཞེ་སྡང་གི་ཕྲ་རྒྱས་ང་རྒྱལ་གྱི་ཕྲ་རྒྱས་ལབ་དུས་ད་འདོད་ཆགས་ཀྱི་ཕྲ་རྒྱས་ལབ་དུས་འདོད་ཆགས་དང་ཕྲ་རྒྱས་གཅིག་པ་རེད་པས་ལབ་ན། དེ་མདོ་སྡེ་པ་ལྟར་ན་ཕྲ་རྒྱས་ལབ་ན་འདོད་ཆགས་ཀྱི་བག་ལ་ཉལ་བ་དེ་རེད། འདོད་ཆགས་ལབ་ན་ཀུན་དཀྲིས་མངོན་གྱུར་བ་དེ་རེད་ཕྲ་རྒྱས་ལབ་ན་ས་བོན་ལ་གོ་དགོས་རེད།

ད་རྩ་བའི་དབྱེ་བ་འདི་ལ། དེ་ནི་ངོ་བོའི་སྒོ་ནས་དྲུག་ཏུ་དབྱེ་བ། དགོས་པའི་སྒོ་ནས་བདུན་དུ་དབྱེ་བ། ལོག་པར་ཞུགས་ཚུལ་གྱི་སྒོ་ནས་དབྱེ་ན་བཅུར་དབྱེ་བ། ལབ་པ། འོ་ད་དྲུག། འདོད་ཆགས་དེ་བཞིན་ཁོང་ཁྲོ་དང་ང་རྒྱལ་མ་རིག་ལྟ་བ་དང་ཐེ་ཚོམ་ཡིན་ཏེ་དེ་དྲུག་ཀྱང། ལབ་པ། ད་འདི་ཡི། ངོ་བོའི་སྒོ་ནས་དྲུག་ཏུ་དབྱེ་བ་འདི་བྱས། འདོད་ཆགས་དབྱེ་བས་བདུན་དུ་བཤད། ལབ་དུས་སྒང་ལ་དྲུག་པོ་འདི་ཡང་དགོས་པའི་སྒོ་ནས་འདོད་ཆགས་ལ་འདོད་པའི་འདོད་ཆགས་དང་སྲིད་པའི་འདོད་ཆགས་གཉིས་སུ་ཕྱེ་བའི་སྒོ་ནས་བདུན་བཤད་ཀྱི་རེད། ཡིན་པའོ། ད། འདོད་ཆགས་དབྱེ་བས་བདུན་དུ་བཤད། ཁམས་གཉིས་ལས་སྐྱེས་སྲིད་འདོད་ཆགས་ལབ་དུས་སྒང་ལ། གཟུགས་ཀྱི་འདོད་ཆགས་དང་གཟུགས་མེད་ཀྱི་འདོད་ཆགས་དེ་ལ། ཁམས་གཉིས་ལས་སྐྱེས་སྲིད་འདོད་ཆགས་ལབ་ན་གཟུགས་ཀྱི་འདོད་ཆགས་དང་གཟུགས་མེད་ཀྱི་འདོད་ཆགས་ཀྱིས་གཅིག་ཏུ་བསྡོམས་ནས་སྲིད་པའི་འདོད་ཆགས་ལབ་ཀྱི་རེད། ཁོ་གཉིས་གཅིག་ཏུ་བསྡོམས་དགོས་པའི་རྒྱུ་མཚན་ག་རེ་རེད་ལབ་ན་གཟུགས་ཀྱི་འདོད་ཆགས་དང་གཟུགས་མེད་ཀྱི་འདོད་ཆགས་ཕལ་ཆེ་བ་དེ་ཁ་ནང་དུ་ལྟ་བ་མཚུངས་པ་མཉམ་གཞག་གི་ས་པ་ལ་དམིགས་པའི་འདོད་ཆགས་ཡིན་པ་གཅིག་པ་རེད་དེ་ནང་ལ་ཆགས་པའི་ཆགས་པ་རྐྱང་རྐྱང་ཡིན་ཙང་གཅིག་ཏུ་བགྲངས་པ་རེད། སྲིད་པ་ལབ་དགོས་དེ་གཟུགས་དང་གཟུགས་མེད་ཀྱི་གནས་དེ་འཁོར་བའི་གནས་རེད་མ་གཏོགས་ཐར་པའི་གནས་མ་རེད་ཐར་པའི་གནས་རེད་སྙམ་པའི་འདུ་ཤེས་བཟློག་པའི་ཕྱིར་དུ་སྲིད་པའི་འདོད་ཆགས་ཟེར་ནས་གཅིག་ཏུ་བགྲངས་པ་ཡིན་ལ་ཡིན་པ། སྨྲ་ར། སྲིད་པའི་འདོད་ཆགས་ལབ་དགོས་པའི་རྒྱུ་མཚན་འདི་རེད་ད། གཟུགས་ཀྱི་འདོད་ཆགས་དང་གཟུགས་མེད་ཀྱི་འདོད་ཆགས་གཉིས་གཅིག་ཏུ་བསྡོམས་དགོས་པའི་གཅིག་ཏུ་བསྡོམས་དགོས་པའི་རྒྱུ་མཚན་དེ། དེ་ནི་མཉམ་གཞག་ལ་དམིགས་པའི་འདོད་ཆགས་ཡིན་པ་གཅིག་པ་ཁ་ནང་དུ་ལྟ་བ་གཅིག་པ་ཡིན་ཙང་གཅིག་ཏུ་གྲགས་པ་ཡིན་སྲིད་པའི་འདོད་ཆགས་ལབ་དགོས་དེ་ཁམས་གོང་མའི་གནས་དེ་སྲིད་པའི་གནས་རེད་མ་གཏོགས་ཐར་པའི་གནས་མ་རེད་ཐར་པའི་གནས་རེད་སྙམ་པའི་འདུ་ཤེས་བཟློག་པའི་ཆེད་དུ་དེ་ནས་ཁོ་ལ་ཡང་སྲིད་པའི་འདོད་ཆགས་ཟེར་ནས་མིང་བཏགས་པ་ཡིན་ཆེད་ཡིན་པ་དེ་རེད་ད། ལོག་པར་ཞུགས་ཚུལ་གྱི་སྒོ་ནས་ཡིན་ན་བཅུའི་དབྱེ་བ་དེ་ཡིན་པ་ལྟ་བ་ལྔ་དང་ལྟ་མིན་ལྔ་ཟེར་དེ་ནི་དེ་འགྲིག་པ་བྱེད། ད་ཁྱད་པར་གྱི་དབྱེ་བ་དེ་ལ་ད་ཕྲ་རྒྱས་ལ་ང་རང་ཚོ་ཁ་སང་ཞུས་པ་ནང་བཞིན་རེད། ད་ཕྲ་རྒྱས་ལ། ཕྲ་རྒྱས་དགུ་བཅུ་རྩ་བརྒྱད་བཟོ་སྟངས་གཅིག་འདུག་ཨ། འོ་ད་འདི་ཁྱད་པ་ཆེ་ཡིན་ད་ད་འདི་ཁ་སང་གཙང་མ་གཅིག་ཞུས་ཚར་ཡིན་ད་རེད་བ། དེ་ནས། རྡོག་རྡོག་སྙིང་པོ་བྱས་ན་ང་ཚོ་ག་རེ་རེད་ལབ་ན། སྐད་ཆ་དེ་ག་འདྲས་བྱེད་དགོས་རེད་ལབ་ན། འདོད་པའི་སས་བསྡུས་ཀྱི་ད་བྱེ་བྲག་སྨྲ་བའི་ལུགས་ལྟར་ན་ཕྲ་རྒྱས་དགུ་བཅུ་རྩ་བརྒྱད་དེ་ག་འདྲས་བཟོ་ལབ་ན། དང་པོ། ཕྲ་རྒྱས་དགུ་བཅུ་རྩ་བརྒྱད་དེ་བཅུ་དེ་སྒོམ་སྤང་རེད། བརྒྱད་ཅུ་གྱ་བརྒྱད་དེ་མཐོང་སྤང་རེད་མཐོང་སྤང་དེ་ག་འདྲས་བརྩི་གི་རེད་ལབ་ན་འདོད་པ་ལ་སྡུག་བསྔལ་མཐོང་སྤང་བཅུ། ཀུན་འབྱུང་མཐོང་སྤང་བདུན་འགོག་པ་མཐོང་སྤང་བདུན་ལམ་མཐོང་སྤང་བརྒྱད་དེ་དེ་དག་བཅུ་དང་བདུན་བདུན་བརྒྱད་ཡིན་པ།

ཨོ། ད་གཟུགས་ལ་ཉི་ཤུ་རྩ་བརྒྱད་གཟུགས་མེད་ལ་ཉི་ཤུ་རྩ་བརྒྱད། ད་ཉི་ཤུ། ཉི་ཤུ་རྩ་བརྒྱད་གཉིས་ཀྱིས། ཉི་ཤུ་རྩ་བརྒྱད་གཉིས་ཀྱིས་ག་ཚོད་རེད་ལབ་ན། ལྔ་བཅུ་ང་དྲུག་རེད་ལྔ་བཅུ་ང་དྲུག་སྒང་ལ་འདོད་པའི་སུམ་ཅུ་སོ་གཉིས་དེ་བརྒྱབ་ན། ཨོ། ད་མཐོང་སྤང་བརྒྱད་ཅུ་གྱ་བརྒྱད་ཡོད་རེད། ད་འདིའི་སྒང་ལ་སྒོམ་སྤང་བཅུ་རེད་སྒོམ་སྤང་བཅུ་དེ་ག་རེ་རེད་ལབ་ན་ལྟ་བ་ལྔ་དང་ལྟ་མིན་ལྔ་ཡི་ནང་ནས་ལྟ་བ་ཆ་ཚང་མཐོང་སྤང་བྱས། ལྟ་བ་ཆ་ཚང་མཐོང་སྤང་བྱས་ལྟ་མིན་གྱི་ནང་ནས་མཐོང་སྤང་ཐེ་ཚོམ་དེ་མཐོང་སྤང་བྱས་དེ་མ་ཡིན་པའི་བཞི་གཅིག་ཡོད་རེད་བ། འདི་སྒོམ་སྤང་རེད་ད། འདོད་པ་ལ་སྒོམ་སྤང་ག་ཚོད་ཡོད་རེད་ཟེར་ན་འདོད་ཆགས་ཁོང་ཁྲོ་ང་རྒྱལ་མ་རིག་པ་བཞི། གཟུགས་ལ་ཁོང་ཁྲོ་ཕུད་ནས་གསུམ་གཟུགས་མེད་ལ་ཁོང་ཁྲོ་ཕུད་ནས་གསུམ་བྱས་ནས་གཟུགས་ལ་གསུམ་གཟུགས་མེད་ལ་གསུམ་བྱས་ནས་དྲུག་ཡིན་པ། ཚང་མ་བསྡོམས་ན་བཅུ་རེད། ད་ཕྲ་རྒྱས་དགུ་བཅུ་རྩ་བརྒྱད་ཁྱེར་ཤོག་ལབ་ན་ཕྲ་རྒྱས་དགུ་བཅུ་རྩ་བརྒྱད་དེ་མཐོང་སྤང་བརྒྱད་ཅུ་གྱ་བརྒྱད་དང་སྒོམ་སྤང་བཅུ་བརྒྱབ་ནས། བརྒྱབ་ནས་དགུ་བཅུ་གོ་བརྒྱད་རེད་ད་དེ་འབྲི་འདུག་གང་ལ་ཏག་ཏག་སྤུ་ལྟར་ཅན་འབྲི་འོར་ད། ད་དཔེ་ཆ་ནང་ལ་དེ་ནས་དབྱེ་བ་ག་རེ་འདུག་ལབ་ན། དེ་ནས་དབྱེ་བ་འདི་ལབ་ཀྱི་འདུག་འདི་ག་རེ་ལ་གོ་བ་རེད། རེད་བ། རྣམ་པ་དང་བྱེ་བྲག་དང་ཁམས་ཀྱི་སྒོ་ནས་དབྱེ་ན་དགུ་བཅུ་རྩ་བརྒྱད་ལབ་འདུག་འདི་ག་རེ་ལ་གོ་གི་ཡོད་རེད་ལབ་ན། རྣམ་པ་ལབ་ན་འཛིན་སྟངས་རེད། བྱེ་བྲག་ཟེར་ན་སྡུག་བསྔལ་མཐོང་སྤང་ཀུན་འབྱུང་མཐོང་སྤང་འགོག་པ་མཐོང་སྤང་ལམ་མཐོང་སྤང་སྒོམ་སྤང་ལ་གོ་གི་ཡོད་རེད། ཁམས་ཟེར་ན་ཁམས་གསུམ་རེད་བ། མཁྱེན་སོང་ཨ། ད་ད་ལྟ་ང་ཚོ་མཐོང་སྤང་དང་སྒོམ་སྤང་གཉིས་ཀ། རྣམ་པ་དང་བྱེ་བྲག་དང་ཁམས་ཀྱི་སྒོ་ནས་དབྱེ་ན་ག་ཚོད་ཡོད་དགུ་བཅུ་རྩ་བརྒྱད་ཡོད་འདིའི་རྩི་ལུགས་རྩི་སྟངས་ཁྱེར་ཤོག་ལབ་པ་ཡིན་ན། འདོད་ཆགས་ལ་རྣམ་པའི་སྒོ་ནས་དབྱེ་བ་ཡོད་མ་རེད་བྱེ་བྲག་གི་སྒོ་ནས་ལྔ་ཡོད་རེད། ལྔ་འདི་ཁྱེར་ཤོག་ལབ་ན།

མཐོང་སྤང་སྒོམ་སྤང་ཟེར་འདུག་མཐོང་སྤང་ལ་སྡུག་བསྔལ་མཐོང་སྤང་ཀུན་འབྱུང་མཐོང་སྤང་འགོག་པ་མཐོང་སྤང་ལམ་མཐོང་སྤང་ད་འདི་རྩིས་ཤེས་དགོས་རེད་ད་འདི་གལ་ཆེ་ཤོས་ཅིག་རེད་ད། ད། ཡ། འདོད་ཆགས་ལ། འདོད་ཆགས་ལ་རྣམ། བྱེ་བྲག་གི་སྒོ་ནས་དབྱེ་ན་ག་ཚོད་འདུག། ལྔ་འདུག། ད། ཁམས་ཀྱི་སྒོ་ནས་དབྱེ་ན་འདོད་ཁམས་གཟུགས་ཁམས་གཟུགས་མེད་ཁམས་ཡོད་རེད་བ། ད། གཟུགས་ཁམས་ལ་ག་ཚོད་ཡོད་རེད།

འདི་ཁམས་གསུམ་ལ་བགོ་བཤའ་བརྒྱབ་བཞག་པ་ཡིན་ན་ཁམས། འདོད་པ་ལ་ལྔ་གཟུགས་ལ་ལྔ་གཟུགས་མེད་ལ་ལྔ་བཅོ་ལྔ་རེད་ཨ་སོང། དེ་ནས་འདོད་ཆགས་བཅོ་ལྔ་འདུག་མི་འདུག། ཨོ། ད་འདོད་ཆགས་བཅོ་ལྔ་རེད་འདི་འཁྲུག་མ་བཅུག་ཨ་འདོད་ཆགས་བཅོ་ལྔ་དེ་ག་རེའི་སྒོ་ནས་ཆགས་སོང་ལབ་ན། བྱེ་བྲག་དང་ཁམས་ཀྱི་སྒོ་ནས་དབྱེ་བ་རེད་ཨ་སོང། བྱེ་བྲག་དང་ཁམས་གཉིས་ཀའི་སྒོ་ནས་རེད་ཨ་སོང་ད། ད། ད་ཁ་སང་ཞུས་ཚར་ད་ད་ང་རྒྱལ་ལ་ག་ཚོད་ཡོད། ང་རྒྱལ་ལ་རྣམ་པའི་སྒོ་ནས་དབྱེ་བ་འདུག་གས། ང་རྒྱལ། ང་རྒྱལ་ལ་བཅོ་ལྔ་ཡོད་རེད་བ།

མེད། ཁོང་ཁྲོ་རྣམ་པའི་སྒོ་ནས་དབྱེ་བ་མེད། བྱེ་བྲག་གི་སྒོ་ནས་ག་ཚོད་ཡོད། ལྔ་ཡོད། ཁམས་ཀྱི་སྒོ་ནས། མེད། མེད་ཡིན་ཙང་ལྔ་མ་གཏོགས་ཡོད་མ་རེད་ད། མེད་ཡིན་ཙང་ད། ད་ཐེ་ཚོམ་བཅུ་གཉིས། ཁོང་ཁྲོ་ལྔ་བྱས། ད་ད་གིན། འདོད་ཆགས་དང་ང་རྒྱལ་དང་མ་རིག་པ་འདི། གསུམ་གསུམ་སོང་བ་རེད་བཞི་བཅུ་ཞེ་གསུམ་བཞི་བཅུ་ཞེ་ལྔ་ཡོད་བ། བཞི་བཅུ་ཞེ་ལྔ་རེད་བ། ད་འདིའི་སྒང་ལ་ཁོང་ཁྲོ་ལྔ་བརྒྱབ་ན་ལྔ་བཅུ་རེད་བ། ཐེ་ཚོམ་བཅུ་གཉིས་རྒྱག་ཡོང་དུས་སྒང་ལ་དྲུག་ཅུ་རེ་གཉིས་རེད་བ།

དགོས་རེད་བ། ལྟ་བ་ལྔ་ཡོད་རེད་བ། ཀུན་འབྱུང་མཐོང་སྤང་ལ་ལྟ་བ་གཉིས་རེད་བ། སྡུག་བསྔལ་འགོག་པ་མཐོང་སྤང་ལ་ལྟ་བ་གཉིས་རེད་བ། ལམ་མཐོང་སྤང་ལ་ལྟ་བ་གསུམ་རེད་བ། ད་ཚང་མ་བསྡོམས་ན་ག་ཚོད་རེད་སོང། བཅུ་གཉིས། ལྟ་བ་བཅུ་གཉིས་རེད་ཨ་སོང། ད་ཁོ་ལ་ལྟ་བ་དེ་ལ་རྣམ་པའི་སྒོ་ནས་ལྔ་ཡོད་རེད། བྱེ་བྲག་གི་སྒོ་ནས་བཅུ་གཉིས་རེ་ཡོད་རེད་བཅུ་གཉིས་རེད་ཨ་སོང། ད་ཁམས་ཀྱི་སྒོ་ནས་བཅུ་གཉིས་བྱས་པ་གསུམ་རེད།

བསྡོམས་ཏེ་བརྩིས་ན། འདོད་པ་ལ། འདོད་པ་ལ་སུམ་ཅུ་སོ་གཉིས་ཡོད་རེད། གཟུགས་ལ་ཉི་ཤུ་རྩ་བརྒྱད་གཟུགས་མེད་ལ་ཉི་ཤུ་རྩ་བརྒྱད། དེ་ནས་དགུ་བཅུ། བརྒྱད་ཅུ་གྱ་བརྒྱད་རེད། འདིའི་སྒང་ལ་སྒོམ་སྤང་བཅུ་བརྒྱབ་ནས་དགུ་བཅུ་གོ་བརྒྱད་རེད་ལབ་ཡ་ཅིག་འདུག་ཨ། ཨོ། ད་འདི་མཁྱེན་པ་བྱེད། ད་འདི། ཡིན་ཙང་ང་ཚོ། མཐོང་སྤང་དང་སྒོམ་སྤང་གཉིས་ཀ་མཉམ་དུ་བསྡོམས་ནས་རྣམ་པ་དང་བྱེ་བྲག་དང་ཁམས་ཀྱི་སྒོ་ནས་དབྱེ་ན་དགུ་བཅུ་རྩ་བརྒྱད་ཡོད་རེད་ལབ་ན་གྲངས་ཀ་འདུག་སེ་རྒྱག་པ་རེད། ད་ང་ཚོ་མཆིམས་མཛོད་ཀྱི་ནང་ལོགས་ལ་དེ་ལྟ་ན་ཁམས་དང་ས་དང་རྣམ་པའི་སྒོ་ནས་དབྱེ་ན་ཉིས་བརྒྱ་ལྔ་བཅུ་རྩ་གཉིས་སུ་འགྱུར་རོ་ཟེར་ཏེ་སྒོམ་སྤང་གཅིག་པོ་ཡིན་པ། སྒོམ་སྤང་གཅིག་པོ་རེད་ད་ལྟ་དེ་དྲུག་མ་བཅུ་མ་གཏོགས་ཀུན་སྤྱོད་སུམ་དྲུག་ལས་འགྲིག་གི་མ་འདི་འདིར་བྲོ་བ་བྱེད་ཡག་ཡོད་མ་རེད་ད། དེ་ནས་ག་རེ་རེད་ལབ་ན་འདོད་པ་ལ་སྒོམ་སྤང་ག་ཚོད་ཡོད། ཨོ། བཞི་པོ་རེད། འདོད་ཆགས། ཁོང་ཁྲོ། ང་རྒྱལ་མ་རིག་པ་ཡོད་རེད་བ། ཨོ་ད། ཨེ། བྱེད་དུས་སྒང་ལ་འདོད་ཆགས་ལ་ས་ཡི་སྒོ་ནས་དགུ། ཆུང་འབྲིང་ཆེན་པོ་དགུ་ཡོད་རེད་བ། འདོད་པའི། འདོད་པའི་འདོད་ཆགས་དགུ། ས་ཡི་སྒོ་ནས་ལབ་དུས་སྒང་ལ་ཆུང་འབྲིང་ཆེན་པོ་དབྱེ་བ་ལབ་རེད་ད། ཧ་གོ་སོང། འདོད་པ་ལ། འདོད་པ་ལ། ཆུང་འབྲིང་ཆེན་པོ་འདོད་ཆགས་དགུ། ཁོང་ཁྲོ་དགུ། ང་རྒྱལ་དགུ། མ་རིག་པ་དགུ། ག་ཚོད་རེད་སོང་དགུ་བྱས་པ། བཞི། སུམ་ཅུ་སོ་དྲུག། ད་སུམ་ཅུ་སོ་དྲུག་དེ་ཕ་གིར་བཞག། ད་བསམ་གཏན་དང་པོ་ལ་སྒོམ་སྤང་ག་ཚོད་ཡོད། ཁོང་ཁྲོ་ཕར་ཕུད་པའི་སྒོམ་སྤང་གསུམ། ཨོ། ད་གསུམ་བྱས་པ། ད། དགུ་བྱས་པ་གསུམ་རེད། བསམ་གཏན་དང་པོ་ལ་འདོད་ཆགས་དགུ། ང་རྒྱལ་དགུ་མ་རིག་པ་དགུ། ཉི་ཤུ་རྩ་བདུན། ད་ཉི་ཤུ། བསམ་གཏན་དང་པོ་ལ་ཉི་ཤུ་རྩ་བདུན་ཡོད་པ་ནང་བཞིན། གཉིས་པ། བསམ་གཏན་གཉིས་པ་གསུམ་པ་བཞི་པ་ནམ་མཁའ་མཐའ་ཡས་རྣམ་ཤེས་མཐའ་ཡས་ཅི་ཡང་མེད་སྲིད་རྩེའི་བར་དུ་ཉི་ཤུ་རྩ་བདུན་རྩ་བདུན་རྩ་བདུན་རྩ་བདུན་བྱས་པ་བརྒྱད་ཡོད།

མ་དག་ཐར་གསུམ་སོ་དྲུག་རུ། གཟུགས་ལ་སུམ་ཅུ་སོ་དྲུག་གཟུགས་མེད་ལ་སུམ་ཅུ་སོ་དྲུག་སུམ་ཅུ་སོ་དྲུག་གཉིས་ཀྱིས་བདུན་ཅུ་དོན་གཉིས། བདུན་ཅུ་དོན་གཉིས་རེད་བ་འདིའི་སྒང་ལ་བཞི་བཅུ་བརྒྱབ་ན་བརྒྱ་དང་བཅུ་གཉིས་ལ། ད་མངོན་པ་ཀུན་བཏུས་ལུགས་ལ་སྒོམ་སྤང་ག་ཚོད་ཡོད། ལྟ་བ་ལྔ་དང་ལྟ་མིན་ལྔ་ཡི་ནང་ན་སྒོམ་སྤང་ག་ཚོད་ཡོད་རེད། སྒོམ་སྤང་དྲུག་རེད་བ། དྲུག། དྲུག་དེ་ག་རེ་ཕུད་ལབ་ན། དགོས་པ། ལྟ་བ་ལྔ་ཡི་ནང་ནས་ལོག་ལྟ། མཐར་ལྟ། ལྟ་བ་མཆོག་འཛིན།

མྱོང་བ་ད་མཆིམས་མཛོད་ཀྱི་ནང་ལ་ས་ནི་འབྲི་རྒྱུ་འབྲི་དུས་སྒང་ལ་མཆིམས་མཛོད་ཀྱི་ནང་ལོགས་ལ་དེ་དེ་དག་ཀྱང་ཁམས་དང་ས་ཁམས་དང་ས་ཡི་སྒོ་ནས་ཕྱེ་ན་བཞི་བརྒྱ་བཅུ་བཞི་བཞི་བརྒྱ་བཅུ་བཞི་བཅུ་བཞི་འགྱུར་རོ་ཟེར་འདི་ལབ་ན་བཞི་བརྒྱ་བཅུ་བཞི་རྩི་སྟངས་ཁྱེར་ཤོག་ལབ་ན་སྒོམ་སྤང་གཅིག་པུ་ལ་བརྩི་དགོས་རེད་ད་དེ་འོ་སྒོམ་སྤང་ཁོ་ན་ལ་གྲངས་ཀ་བརྩི་དགོས་རེད་ད་བཞི་བརྒྱ་བཅུ་བཞི་བརྩིས་བསྡད་ན་དུས་ཚོད་འགོར་གི་ལས་ད་ལས་སླ་བོ་ཞེ་པོ་རེད་ད calculator ཡོད་ན་དཔེ་སྟབས་བདེ་པོ་རེད་ག་རེ་རེད་ཟེར་ན་འདོད་པ་ལ་སྒོམ་སྤང་ག་ཚོད་འདུག་དྲུག་དེ་ལ་དྲུག་པོ་རེ་རེ་ལ་དགུ་དགུ་བྱས་ན། ལྔ་བཅུ་ང་བཞི་ཕར་བཞག། ད་བསམ་གཏན་དང་པོ་ལ་སྒོམ་སྤང་ག་ཚོད་ཡོད་རེད། ལྔ་རེད་བ་ཁོང་ཁྲོ་ཕར་ཕུད་དགོས་རེད་བ། ད་ལྔ་པོ་རེ་རེ་ལ་དགུ་དགུ་བྱས་ན་དགུ་བྱས་པ་ལྔ་ལ། ད་བཞི་བཅུ་ཞེ་ལྔ་བྱས་པ་བརྒྱད་ལ། སུམ་བརྒྱ་དྲུག་ཅུ་རེད་པས། ད་སུམ་བརྒྱ་དྲུག་ཅུ་ཡིན་ན་སུམ་བརྒྱ་དྲུག་ཅུ་སྒང་ལ་ད་གིན་ག་ཚོད་ཡོད་འདོད་པའི་ཁ་ཅིག་དེ། ཨོ་དེ་སྣོན་པ་རྒྱོབ། ཨོ་དེ་རེད་ད། མཆིམས་མཛོད་ནང་བཞི་བརྒྱ་བཅུ་བཞི་འགྱུར་རོ་ཟེར་འདི་ལབ་རེད་ད། ད་མཆིམས་མཛོད་ཀྱི་ནང་ལོགས་ལ་འདི་སྐབས་དུས་དེ་ལ། བྱེ་བྲག་སྨྲ་བའི་གྲངས་ཀ་རྩི་སྟངས་མངོན་པ་ཀུན་བཏུས་ཀྱི་གྲངས་ཀ་ཚིག་དང་མངོན། རྣམ་པ་གཏན་ལ་ཕབ་པའི་བསྡུ་བའི་གྲངས་ཀ་རྩི་སྟངས་བྱས་ཡོད་རེད། ད་དཔེ་ལས་སླ་བོ་རེད་དཔེ་ལས་སླ་བོ་རེད་རྣམ་པ་གཏན་ལ་ཕབ་པའི་བསྡུ་བའི་ནང་ལོགས་ལ། སྒོམ་སྤང་དེ་བྱེ་བྲག་སྨྲ་བ་དང་གཅིག་པ་གཅིག་རྐྱང་རེད་སྒོམ་སྤང་བཞི་མ་གཏོགས་ཡོད་མ་རེད།

ཐར་ལམ་གསལ་བྱེད་དང་རྣམ་འགྲེལ་རྩ་བ་དང་འགལ་འགྲོ་གི་རེད་ངས་དོགས་གཅོད་རྗེས་ལ་ཞུ་གོ་ཨ་ལེ་དང་པོ་འདི་སེམས་ལ་ཉར་ད་དང་པོ་འདི། འོ་སྡུག་ཆེ། ད་འདི་ཡིན་ཆེ་དེ་ང་ཚོ་ཁ་སང་འགྲོ་ཚར་ད་འདི་སྐོར་ལ་དོགས་གཅོད་འདི། སྲིད་པའི་རྩ་བ་ཕྲ་རྒྱས་དྲུག་ལབ་དུས་དེ་ནས་བྱེ་བྲག་སྨྲ་བའི་ལུགས་ལ་འཁོར་བའི་རྩ་བའི་དོན་དག། དེ་ནས། ར་བ། འཁོར་བའི་རྩ་བའི་དོན་དག་དང། ཡན་ལག་བཅུ་གཉིས་ཀྱི་ནང་ཚན་དུ་གྱུར་པའི་མ་རིག་པ་ལ་མཐོང་སྤང་ཡིན་པའི་ཁྱབ་པ་ཡོད་མེད་ག་རེ་རེད་ཟེར་ན་འཇིག་ལྟ་མཐོང་སྤང་ར་བ། ད་འཇིག་ལྟ་མཐོང་སྤང་ཡིན་དུས་ཡན་ལག་བཅུ་གཉིས་ཀྱི་ནང་ཚན་དུ་གྱུར་པའི་མ་རིག་པ་ལ། གང་ཟག་གི་བདག་འཛིན་དགོས་རེད་བ་རིག་པ་ཡེ་ཤེས་ཀྱི་འགལ་ཟླ་མི་མཐུན་ཕྱོགས་སུ་གྱུར་པའི་སེམས་བྱུང་དགོས་དུས་གང་ཟག་གི་བདག་འཛིན་འཇིག་ལྟ་དེ་རེད་ཁོ་ལ་མཐོང་སྤང་ཡིན་དགོས་རེད། ད་ནི་འཁོར་བའི་རྩ་བ་ལབ་དུས་སྒང་ལ། ང་ཚོ། འཁོར་བའི་རྩ་བ་ལབ་དུས་སྒང་ལ་འཁོར་བའི་རྩ་བ་བྱེད་ལུགས་བྱེད་སྟངས་དེ། འཁོར་བའི་རྩ་བ་བྱེད་སྟངས་དེ། དེ་ནས་འཁོར། འཁོར་བའི་རྩ་བ་བྱེད་ལུགས་བྱེད་སྟངས་འདི། རྩ་བ་ཉོན་མོངས་དྲུག་པོ་འདི་གི་བྱེད་ལས་བཅུ་ཡོད་པའི་ཆ་ནས་འཁོར་བའི་རྩ་བ་བྱེད་སྟངས་རེད་མ་གཏོགས་དེ་ལས་ལོགས་སུ་འཁོར་བའི་རྩ་བ་བྱེད་ཡ་མི་འདུག་ཨ། ཨོ་ད་འདི་སེམས་ལ་ཉར་ད་བྱེད་ལས་བཅུ་འདི། ད་བྱེད་ལས་བཅུ་འདི་ཨ་ལས་དང་པོ་སྟེ་ཨ་ད་འདི་འགོར་གྱི་རེད། ད་བྱེད་ལས་བཅུ་འདི་ངས་རྗེས་ལ་ཞུ་དགོས་ཕ་གི་འོག་ལ་སླེབས་དུས་སྒང་ལ་དེ་ནས་བྱེད་ལས་བཅུ་འདི་ང་ཚོ་ཡིན་རྒྱུ་སྡོམ་དེ་ཟིན་དགོས་འདུག་ཨ། རྩ་བ་བརྟན་བྱེད་ཐོབ་པའི་རྒྱུན་རྒྱུན་གནས་བྱེད་པ་ཕྲ་རྒྱས་རྒྱུན་ཞིང་ནི་རང་རྒྱུད་ཕྲ་རྒྱས་རྒྱུ་མཐུན་སྒྲུབ་པ་ཉེ་ཉོན་གྱི་ལས་ཀྱི་སྲིད་པ་སྒྲུབ་པ་རང་ཚོགས་འཛིན་པ་ཚུལ་བཞིན་མིན་དམིགས་པ་ཀུན་མོ། དམིགས་པ་ཀུན་རྨོངས་མི་ཤེས་ཉིད། རྣམ་ཤེས་རྒྱུན་འཁྲིད་སྲིད་པ་ཉིད་དགེ་ལས་གཡོ་བ་ཉམས་པ་ནི་འཆིང་བ་ཁམས་ལས་མི་འདའ་བ། རྣམ་པ་བཅུ་ནི་གནས་དེ་ཡང་རབ་ཏུ་བསྟན་པ་ཡིན་རབ་ཏུ་བསྟན་པ་ཡིན་པར་འདོད། འོ་ད་འདིའི་ཚིག་འགྲེལ་འདི་རྒྱ་དབང་ཚུགས་ཀྱི་ཚིག་འགྲེལ་ཡག་པོ་ཅིག་བརྒྱབ་ཡོད་འདིའི་ཐོག་ནས་ངས་ཞུ་དགོས་ཨ་ལས་དང་པོ་དེ། ད་ཞར་བྱུང་འདི་གཟིགས་ཨ། ད་སྤང་བྱ་ངེས་པ་ལྟ་བ་སོ་སོའི་མཚན་ཉིད་ལྟ་བ་ཐ་མ་དང་འབྲེལ་པའི་རྩོད་སྤོང་ཕྱིན་ཅི་ལོག་གི་རབ་དབྱེ་ང་རྒྱལ་གྱི་དབྱེ་བ་སྤྲོས་པ་དང་བཅས་པའོ་རེད་ཨ་སོང། ད་འདི་སེམས་ལ་ཡག་པོ་ཉར་ཞར་བྱུང་འདི་རེད་ད་ད་གིན་ང་ཚོ་གི། ཕྲ་རྒྱས་ཀྱི་དབྱེ་བ་བཤད་པའི་ཞར་ལ་སྐད་ཆ་འདི་བྱུང་བ་རེད་ད་ཞར་བྱུང་གི་ཚུལ་དུ་གསུངས་པ་རེད་ད། སོང་ད་གིན་ཕྲ་རྒྱས་ཀྱི་དབྱེ་བ་དེ་ལ་རྩ་བའི་དབྱེ་བ་དང་ཁྱད་པར་གྱི་དབྱེ་བ་བཤད་ཡིན་པ། འོ་ད། དྲུག་ཏུ་དབྱེ་བ་བདུན་དུ་དབྱེ་བ་བཅུ་རུ་དབྱེ་བ་ཕྲ་རྒྱས་དགུ་བཅུ་གོ་བརྒྱད་དུ་དབྱེ་བ། དེ་ནས་ཉིས་བརྒྱ་ཉིས་བརྒྱ་ག་ལ་སོང་ཕྲ་རྒྱས། ཉིས་བརྒྱ་ལྔ་བཅུ་རྩ་གཉིས་སོགས་དབྱེ་བ་མཛད་ཡོད་ར་བ། འོ་ད། བྱེ་བྲག་སྨྲ་བའི་ལུགས་བརྩི་བ་ཡིན་ན་ང་ཚོ་ད་ག་རང་ད་ཉིས་བརྒྱ་ལྔ་བཅུ་རྩ་གཉིས་སུ་དབྱེ་བ་མཛད་དེ་རྙེད་པ་ར་བ། འོ་ད་དེ་ཡི་ད་ཞར་བྱུང་གི་ཚུལ་དུ་དང། ད་སྤང་བྱ་ངེས་པ་ལྟ་བ་སོ་སོའི་མཚན་ཉིད་ལྟ་བ་ཐ་མ་དང་འབྲེལ་པའི་རྩོད་སྤོང་ཕྱིན་ཅི་ལོག་གི་རབ་དབྱེ་ང་རྒྱལ་གྱི་དབྱེ་བ་སྤྲོས་པ་དང་བཅས་པའོ། ད་དང་པོ་སྤང་བྱ་ངེས་པ་ནི་ལབ་ན་ད་སྤང་བྱ་ངེས་པ་ལབ་དུས། མཐོང་སྤང་ཡིན་ན་མཐོང་ལམ་ཁོ་ནས་སྤང་དགོས་པ་གཅིག་དང་སྒོམ་སྤང་ཡིན་ན་སྒོམ་ལམ་ཁོ་ནས་སྤང་དགོས་དགོས་རེད་པས་གཟིགས་པ་རེད་ད། ཡོངས་གྲགས་ཀྱི་མཐོང་སྤང་དེ་ཚོ་མཐོང་ལམ་གྱིས་སྤང་ཡ་དང་སྒོམ་སྤང་དེ་ཚོ་སྒོམ་ལམ་གྱིས་སྤང་དགོས་རེད་པས་ལབ་པ་རེད་ད། ད། མཐོང་ལམ་ལ་ཟག་མེད་མ་གཏོགས་ཡོད་མ་རེད། སྒོམ་ལམ་ལ་ཟག་བཅས་སྒོམ་ལམ་དང་ཟག་མེད་སྒོམ་ལམ་གཉིས་ཡོད་རེད་ད། ཟག་བཅས་སྒོམ་ལམ་ལབ་ན་འཇིག་རྟེན་ཞི་རགས་རྣམ་པ་ཅན་གྱི་སྒོམ་ལམ་གཅིག་ཡོད་བ་ལམ་གཅིག་ཡོད་བ། འོ་དེ་ལ་འཇིག་རྟེན་པའི་སྒོམ་ལམ་ལབ་པ་རེད། ད་ཟག་བཅས་སྒོམ་ལམ་མ་ལབ་ཟག་བཅས་སྒོམ་ལམ་ལབ་ན་ཡང་ང་རང་ཚོ། སྐབས་གཉིས་པའི་སྐབས་ནས་བསྟན་པའི་མོས་པ་སྒོམ་ལམ་དང་བསྔོ་བ་སྒོམ་ལམ་རྗེས་སུ་ཡི་རང་སྒོམ་ལམ་ལ་གོ་ཡི་ཉེན་ཁ་ཡོད་རེད་བ། འཇིག་རྟེན་པའི་སྒོམ་ལམ་དང་འཇིག་རྟེན་ལས་འདས་པའི་སྒོམ་ལམ་གཉིས་ཡོད་རེད། འོ་དེ་རེད། ད་ཨ་ལེ་དང་པོ་འདི་ཉེ་བོ་གསོལ་ཨ། མཐོང་ལམ་ལ་ཟག་མེད་ཁོ་ན་བྱེད། སྒོམ་ལམ་ལ་འཇིག་རྟེན་པའི་སྒོམ་ལམ་དང་འཇིག་རྟེན་ལས་འདས་པའི་ཟག་མེད་སྒོམ་ལམ་གཉིས་བྱེད། རེད་སོང་ཨ། ད། ད་དང་པོ་ཁྱོད་རང་ངའི་དང་པོ་ནས་ར་སྤྲོད་དགོས་སེམས་ལ་ཡག་པོ་ཉར་ཨ། ད། མཐོང་ལམ་གྱི་སྔ་རོལ་ཏུ་བསམ་གཏན་དང་པོའི་དངོས་གཞི་ཐོབ་པ་ཡོད་རེད་བ། འཇིག་རྟེན་ཞི་རགས་རྣམ་པ་ཅན་གྱི་ལམ་ལ་བརྟེན་ནས། ཉེར་བསྡོགས་ཡིད་བྱེད་དྲུག་པོ་རིམ་པ་བཞིན་དུ་བསྒོམས་པ་ལ་བརྟེན་ནས་འདོད་པའི་ཉོན་མོངས་སྤངས་ནས་བསམ་གཏན་དང་པོའི་དངོས་གཞི་ཐོབ་ཀྱི་རེད་བ། བསམ་གཏན་དང་པོའི་དངོས་གཞི་ཐོབ་དུས་སྒང་ལ་འདོད་པའི་ཉོན་མོངས་ཆ་ཚང་སྤངས་ཚར་བ། སྤང་མཁན་གྱི་གཉེན་པོ་དེ་སུ་རེད། འཇིག་རྟེན་པའི་སྒོམ་ལམ་འཇིག་རྟེན་པའི་སྒོམ་ལམ་རེད། སྒོམ་ལམ། ད་ཁོ་གིས་འདོད་པའི་མཐོང་སྤང་དང་སྒོམ་སྤང་གཉིས་ཀ་སྤང་དགོས་རེད། ཨོ། ད་འདོད་པའི་མཐོང་སྤང་འདོད་པའི་མཐོང་སྤང་སྤང་མཁན་དེ་ལ་མཐོང་ལམ་བར་ཆད་མེད་ལམ་ཡང་ཡོད་རེད་འཇིག་རྟེན་པའི་སྒོམ་ལམ་ཡང་ཡོད་རེད། ཧ་གོ་སོང་ཨ། ཨོ། ད་ག་ནང་བཞིན་བསམ་གཏན་དང་པོའི་ཉོན་མོངས་སྤང་མཁན་དེ་ལ་འཇིག་རྟེན་པའི་སྒོམ་ལམ་ཡང་ཡོད་རེད་མཐོང་ལམ་ཡང་ཡོད་རེད། ཨོ། ད་བསམ་གཏན་གཉིས་པའི་དངོས་གཞི་ཐོབ་ན་བསམ་གཏན་དང་པོའི་ཉོན་མོངས་སྤངས་འགྲོ་གི་རེད་བ། གསུམ་པའི་དངོས་གཞི་ཐོབ་ན་གཉིས་པའི་ཉོན་མོངས་སྤངས་འགྲོ་གི་རེད་བ། བཞི་པའི་དངོས་གཞི་ཐོབ་ན་གསུམ་པའི་ཉོན་མོངས་སྤངས་འགྲོ་གི་རེད་བ།

ཡ། ད་འདོད་པའི་སྒོམ་སྤང་དེ་ལ། སྒོམ་ལམ་ཟག་མེད་ཀྱིས་སྤངས་པ་ཡོད་རེ་འཇིག་རྟེན་པའི་སྒོམ་ལམ་གྱིས་སྤངས་པ་ཡོད་རེ། ཡོད་རེ་བ། ད་འདི་ནང་བཞིན་འདོད་པ་ཡོད་རེ་བསམ་གཏན་དང་པོ་གཉིས་པ་གསུམ་པ་བཞི་པ་ནམ་མཁའ་དང་རྣམ་ཤེས་ཅི་ཡང་མེད་ཅི་ཡང་མེད་བར་དུ་ཡོད་རེ་ད། ད་སྲིད་རྩེའི་སྒོམ་སྤང་དེ་སྒོམ་ལམ་ཟག་མེད་ཁོ་ནས་སྤང་དགོས་རེ་མ་གཏོགས་འཇིག་རྟེན་པའི་ལམ་གྱིས་སྤང་ཡ་མེད་བ།

བཟོད་པ་ཡིས་གཞོམ་བྱ་ལབ་ན་བཟོད་པ་ལབ་ན་སྡུག་བསྔལ་ཆོས་བཟོད་ཀུན་འབྱུང་ཆོས་བཟོད་འགོག་པ་ཆོས་བཟོད་ཁོ་ཚོ་ལ་བཟོད་པ་བར་ཆད་མེད་ལམ་མཐོང་ལམ་བར་ཆད་མེད་ལམ་ལབ་པ། སྲིད་རྩེ་ལས་སྐྱེས་པའི་བཟོད་པ་ཡིས་གཞོམ་བྱ་ལབ་ན་བཟོད་པའི་གཞོམ་བྱ་ལབ་ན་བཟོད་པའི་སྤང་བྱ། མཐོང་བས་སྤང་བར་བྱ་བ་འདི་ཉིད་མཐོང་ལམ་ཁོ་ནས་སྤོང་སྟེ་ལབ་ན། འཇིག་རྟེན་པའི་མཐོང། སྲིད་རྩེའི་སས་བསྡུས་ཀྱི་མཐོང་སྤང་དེ་མཐོང་ལམ་ཁོ་ནས་སྤང་གི་རེད། འཇིག་རྟེན་པའི་ལམ། འཇིག་རྟེན་པའི་ལམ་གྱིས་སྲིད་རྩེའི་ཉོན་མོངས་སྤོང་མི་ནུས་ལ། ཟག་མེད་སྒོ་ལམ་གྱི། ཟག་མེད། ཟག་མེད་སྒོམ་ལམ་གྱི་སྔར་མཐོང་ལམ་སྐྱེས་ཟིན་པའི་ཕྱིར། ལབ་ན། འཇིག་རྟེན་པའི་སྒོམ་ལམ་གྱིས་སྤང་ཐུབ་ཀྱི་མ་རེད། འཇིག་རྟེན་ལས་འདས་པའི་སྒོམ་ལམ་གྱིས་སྤང་ཐུབ་ཀྱི་མ་རེད། འཇིག་རྟེན་པའི། འཇིག་རྟེན་ལས་འདས་པའི་སྒོམ་ལམ་མ་སྐྱེས་པའི་སྔོན་ལ་མཐོང་ལམ་གྱིས་ཁོ་སྤངས་འགྲོ་གི་རེད་བ། ཧ་གོ་སོང་ཨ། ཡ། ད་སྲིད་རྩེའི་སས་བསྡུས་ཀྱི་མཐོང་སྤང་དེ་འཇིག་རྟེན་པའི་སྒོམ་ལམ་གྱིས་སྤངས་པ་ཨ་ཡོད། མེད། འཇིག་རྟེན་པའི་སྒོམ་ལམ་གྱིས་སྤངས་ཏེ་ཞི་རགས་རྣམ་ཅན་གྱི་ལམ་གྱིས་སྤངས་པ་མེད་པའི་ཕྱིར་ཏེ་སྲིད་རྩེ་ལ་གོང་མ་མེད་པའི་ཕྱིར། ཞི་རགས་རྣམ་ཅན་གྱི་ལམ་གྱིས་སྤངས་ན་སྲིད་རྩེ་ལ་རགས་པ་ལྟ་གོང་མ་ལ་ཞི་བ་ལྟ་གི་རེད་བ། འོ་འདི་མེད་རེད། ད་ཟག་མེད་སྒོམ་ལམ་གྱིས་སྤངས་པ་ཨ་ཡོད། སྲིད་རྩེའི་མཐོང་སྤང་དེ། མེད་དེ། མེད། ཨོ། སྲིད་རྩེ་སྒོམ་ལམ་ཟག་མེད་སྐྱེས་པ་ལ་མཐོང་ལམ། མ་རེད་མ་རེད། སྒོམ་ལམ་ཟག་མེད་སྐྱེས་པ་ལ་མཐོང་ལམ་རྒྱུད་ལ་སྐྱེ་དགོས་རེད་མཐོང་ལམ་ཐོབ་དུས་སྒང་ལ། དེ་ནས་བཅོ་ལྔ་པ་ལམ་རྗེས་བཟོད་དེ་གིས་སྲིད་རྩེའི་ཉོན་མོངས་མཐོང་སྤང་དེ་ཚོ་སྤང་འགྲོ་གི་རེད་པ་ཟེར་བ་ད། ཨོ་དེ་རེད་ད། ཟག་མེད་སྒོམ་ལམ་གྱི་སྔར་མཐོང་ལམ་སྐྱེས་ཟིན་པའི་ཕྱིར། ས་ལྷག་མ་བརྒྱད་ལས་སྐྱེས་པའི་བཟོད་པས་གཞོམ་བྱ་དེ་ལབ་ན། ས་ལྷག་མ་བརྒྱད་ལས་སྐྱེས་པའི་བཟོད་བཟོད་པ་ལབ་ན་ག་ལ་གོ་རེད། མཐོང་ལམ། མཐོང་ལམ་མཐོང་ལམ་རེད་ད་མཐོང་ལམ་བར་ཆད་མེད་ལམ་གྱི་མིང་ལ་བཟོད་པ་ལབ་ཀྱི་རེད་མིང་ཁོ་རང་ལ། ས་ལྷག་མ་བརྒྱད་ལས་སྐྱེས་པའི་བཟོད་པས་གཞོམ་བྱ་དེ་ལབ་ན་མཐོང་སྤང་དེ་ཡིན་ཟེར་བ། ད་ཅི་ཡང་མེད། ས་ལྷག་མ་ལབ་ན་ཅི་ཡང་མེད་ནས་བཟུང་སྟེ་འདོད་པའི་བར་དུ་ཆ་ཚང། ཅི་ཡང་མེད་ནས་བསམ་གཏན་དང་པོའི་བར་དུ་བདུན་རེད་པ། འདི་སྒང་ལ་འདོད་པའི་ས་འདི་བརྒྱབ་ན་བརྒྱད་རེད་པ། འོ་ད་ས་ལྷག་མ་བརྒྱད་ལས་སྐྱེས་པའི་བཟོད་པས་གཞོམ་བྱ་མཐོང་ལམ་དང་སྒོམ་ལམ་གཉིས་ཀྱིས་སྤང་སྟེ།

བྱིས་པ་སོ་སོའི་སྐྱེ་བོ་འདི་ཚོ་གིས། དེ་ནས་མཐོང་སྤང་དང་སྒོམ་སྤང་གཉིས་གཅིག་ཏུ་བསྒྲིལ་ནས། དེ་ནས་སྤོང་བའི་ཚེ་འཇིག་རྟེན་པའི་ལམ་བསྒོམ་པ་ལ་དེ་ནས་འདོད་པའི་མཐོང་སྤང་དང་སྒོམ་སྤང་མཉམ་དུ་སྐོར་དགུ་བྱས་ནས་སྤང་འགྲོ་གི་རེད། ཟེར་བ། ཧ་གོ་སོང་ངས། དཔེར་ན་ང་ཚོ་དང་པོ་འཇིག་རྟེན་ཞི་རགས་རྣམ་ཅན་གྱི་ལམ་བསྒོམ་ན་དང་པོ། མཚན་ཉིད་དང་པོ་ཉེར་བསྡོགས་ཡིད་ལ་བྱེད་པ་ལས་དང་པོ་པ། དེ་ནས་མཚན་ཉིད་སོ་སོར་རིག་པ་ཡིད་བྱེད་དེ་ནས་མོས་པ་ཡིད་བྱེད་ལ། མོས་པ་ཡིད་བྱེད། མཚན་ཉིད་སོ་སོར་རིག་པ་ཡིད་བྱེད་འདི་ཚོགས་ལམ་རེད་འཇིག་རྟེན་པའི་ཚོགས་ལམ། མོས་པ་ཡིད་བྱེད་ལབ་ན་འཇིག་རྟེན་པའི་སྦྱོར་ལམ་རེད། ད། རབ་ཏུ། དང་པོ་རབ་ཏུ་དབེན་པ་ཡིད་བྱེད་འདི་གིས། འདོད་པའི་མཐོང་སྤང་དང་སྒོམ་སྤང་གཉིས་ཀ་ལ་གཅིག་ཏུ་བསྒྲིལ་ནས་སྐོར་དགུ་བཟོས་ནས་ཆེན་པོ་སྐོར་གསུམ་འདི་ཡིས་སྤང་གི་རེད། དགའ་བ་སྡུད་པ་ཡིད་བྱེད་དེ་གིས་འབྲིང་སྐོར་གསུམ་སྤང་འགྲོ་གི་རེད་སྦྱོར་བ་མཐའ་ཡིད་བྱེད་ཀྱིས་ཆུང་ངུ་སྐོར་གསུམ་སྤངས་ནས་བསམ་གཏན་དང་པོའི་དངོས་གཞི་ཐོབ་འགྲོ་གི་རེད། འོ་དེ་རེད། མདོ་སྡེ་པ་ན་རེ་བྱིས་པས་མཐོང་སྤང་བྱིས་པས་མཐོང་སྤང་སྤང་བ་མ་ཡིན་ཏེ། འདོད་ཆགས་དང་བྲལ་བའི་བྱིས་པ་ལ་བྱིས་པ་ལ་ཡང་འདོད་ཆགས་སྐྱེ་བ་ཡོད་པའི་ཕྱིར། ལབ་ག་རེ་ཟེར་གྱི་ཡོད་རེད་ལབ་ན་མདོ་སྡེ་པ་ལྟར་ན་མཐོང་ལམ་གྱི་སྔ་རོལ་དུ་སྒོམ་སྤང་སྤང་གི་རེད་མ་གཏོགས་མཐོང་སྤང་སྤང་གི་མ་རེད་ཟེར་གྱི་ཡོད་རེད། ཧ་གོ་སོང། མདོ་སྡེ་པ་ན་རེ་བྱིས་པས་མཐོང་སྤང་སྤོང་བ་མ་ཡིན་བྱིས་པ་ལབ་ན་ཧ་གོ་སོང། ཨོ། བྱིས་པ་སོ་སོའི་སྐྱེ་བོས་མཐོང་སྤང་སྤང་བ་མ་ཡིན་ཏེ་འདོད་ཆགས་དང་བྲལ་བའི་འདོད་ཆགས་དང་བྲལ་བའི་བྱིས་པ་ལ། བྱིས་པ་ལ། བྱིས་པ་ལ་ཡང་འདོད། བྱིས་པ་ལ་ཡང་འདོད། བྱིས་པ་ལ་ཡང་འདོད་ཆགས་སྐྱེ་བ་ཡོད་པས། འོ་ད་ཁོས་སྒོམ་སྤང། མཐོང་སྤང། མཐོང་སྤང་དེ་ཁོས་སྤང་ཐུབ་ཀྱི་མ་རེད་སྒོམ་སྤང་སྤང་གི་རེད་སྒོམ་སྤང་མངོན་གྱུར་བ་མེད་པ་བཟོས་པ་ཡོད་རེད་མཐོང་སྤང་དེ་སྤང་བ་མ་རེད་མ་ཡིན་ཏེ་བྱིས་པ་སོ་སོའི་སྐྱེ་བོ་ལ་འདོད་ཆགས་ཡང་སྐྱར་སྐྱེ་གི་འདུག་ག་ཟེར་བ། ད་བཟོད་པས་བཟོད་པས་གཞོམ་བྱ་མིན་པ་ལབ་ན་བཟོད་པ་ལབ་ན་ག་ལ་སོང་ད་གི། མཐོང་ལམ་མཐོང་ལམ་པ། ཤེས་པ་ལབ་ན་སྒོམ་ལམ་རེད། ད་བཟོད་པས་གཞོམ་བྱ་མིན་པ་ཤེས་པས་གཞོམ་བྱ་ནི་སྒོམ་ལམ་ཁོ་ནས་སྤོང་སྟེ། དེ་ཟག་བཅས་གང་ཞིག་མཐོང་སྤང་མ་ཡིན་པའི་ཕྱིར། ཧ་གོ་སོང་ངས། ད་བཟོད་པས་གཞོམ་བྱ་མིན་པ་ལབ་ན་མཐོང་ལམ་གྱི་སྤང་བྱ་མ་ཡིན་པའི་ཤེས་པའི་སྤང་བྱར་གྱུར་པའི་ཤེས་པ་སྒོམ་ལམ་གྱི་སྤང་བྱ་དེ་སྒོམ་ལམ་ཁོ་ནས་སྤང་གི་རེད་སྤང་སྟེ་ཁོ་ཟག་བཅས་གང་ཞིག་མཐོང་སྤང་མ་ཡིན་པའི་ཕྱིར། ད་གོ་གོ་མ་སོང།

མཐོང་བས་སྤང་བར་བྱ་བ་ཉིད་མཐོང་ལམ་ཁོ་ནས་སྤང་གི་རེད་མ་གཏོགས་འཇིག་རྟེན་པའི་ལམ་གྱིས། སྒོམ་ལམ་གྱིས་སྤངས་པ་ཡོད་མ་རེད་འཇིག་རྟེན་པའི་སྒོམ་ལམ་གྱིས་སྤངས་པ་ཡོད་མ་རེད་འཇིག་རྟེན་ལས་འདས་པའི་སྒོམ་ལམ་གྱིས་སྤངས་པ་ཡོད་མ་རེད། ལྷག་སྐྱེས་མཐོང་དང་སྒོམ་གཉིས་ཀྱིས་ལབ་ན་ཅི་ཡང་མེད་མན་ཆད་ཀྱི་མཐོང་སྤང་དེ། མཐོང་ལམ་དང་སྒོམ་ལམ་གཉིས་ཀས་སྤངས་པ་ཡོད་རེད། ལྷག་སྐྱེས་མཐོང་དང་སྒོམ་གཉིས་ཀྱིས་རེད་ཨ་སོང། བཟོད་པས། བཟོད་པས་གཞོམ་མིན་སྒོམ་ཁོ་ནས་ལབ་ན་བཟོད་པ་མཐོང་ལམ་གྱི་གཞོམ་བྱ་མ་ཡིན་པའི་སྒོམ་སྤང་དེ་སྒོམ་ལམ་ཁོ་ནས་སྤང་དགོས་རེད་ད། བཟོད་པས་གཞོམ་མིན་སྒོམ་ཁོ་ནས་རེད་ཨ་སོང། ད་དེ་ངས་དོགས་གཅོད་རྗེས་ལ་གཏང་གི་ད་ཨ་ལས་དང་པོ་ནི་ཨ་ད་སྤང་བྱ་གཉིས་པ་ཟེར། ད་སྤང་བྱ་མ་རེད་མ་རེད་སྤང་བྱ་གཉིས་པ་ད་ལྟ་བ་སོ་སོའི་མཚན་ཉིད་ད་ལྟ་བ་ལྔ་ཡོད་པ་ལྟ་བ། ལྟ་བ་ལྔ་ཞེས་བཤད་ན་ལྟ་བ་ལྔ་པོ་འདིའི་ངོ་བོ་གང་ཡིན་ཞེ་ན། ཉེར་ལེན་གྱི་ཕུང་པོ་ལ་བདག་དང་བདག་གི་བར་ལྟ་བ་ནི་འཇིག་ཚོགས་ལ་ལྟ་བ་དང། ཉེར་ལེན་གྱི་ཕུང་པོ་ལ་རྟག་པ་དང་ཆད་པར་ལྟ་བ་ནི་མཐར་འཛིན་པའི་ལྟ་བ་དང། ལས་འབྲས་མེད་པར་ལྟ་བ་ནི་ལོག་པར་ལྟ་བ་དང་ལྟ་བ་དམན་པ་ལ་སོགས་པ་ལ་མཆོག་ཏུ་ལྟ་བའི་ལྟ་བ་མཆོག་འཛིན་དང། རྒྱུ་མིན་པ་ལ་རྒྱུར་ལྟ་བ་ལམ་མིན་པ་ལ་ལྟ་ལམ་མིན་པ་ལུས་ལ་མེ་ལྔ་བསྟེན་པ་དང་ཟས་གཅོད་པ་དང་ཟས་གཅོད་པ་ནི་ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་འཛིན་ཡིན་ནོ། ཧ་གོ་སོང་ངས། ད་འཇིག་ལྟ་ལབ་ན་ཉེར་ལེན་གྱི་ཕུང་པོ་ལ་དམིགས་ནས་བདག་དང་བདག་གི་བར་ལྟ་བ་དེ་ལ་འཇིག་ཚོགས་ལ་ལྟ་བ་ལབ་ཀྱི་རེད། མཐར་ལྟ་ལབ་ན་ཉེར་ལེན་འཇིག་ལྟའི་དམིགས་ཡུལ་དུ་གྱུར་པའི་ཉེར་ལེན་གྱི་ཕུང་པོ་ལ་དམིགས་ནས་ཡང་ན་རྟག་པར་ལྟ་ཡ་ཡང་ན་ཆད་པར་ལྟ་བ་འདི་མཐར་ལྟ་རེད་མཐར་ལྟ་ལ་གཉིས་ཡོད་རེད་བ་སྒྲོ་འདོགས་དང་སྐུར་འདེབས་ཡང་ན། ཡང་ན་རྟག་པར་འཛིན་ཡ་དེ་རེད་ཡང་ན་ཆད་པར་ལྟ་བ་དེ་ལ་དེ་ནི་མཐར་ལྟ་ཟེར་གྱི་རེད། ད་ལོག་ལྟ་ལབ་ན་ལས་རྒྱུ་འབྲས་མེད་པར་ལྟ་བ་དང་བདེན་པ་བཞི་མེད་པར་ལྟ་བ་དང་སྡུག་བསྔལ་བདེན་པ་མེད་པར་ལྟ་བ་དང་ཀུན་འབྱུང་བདེན་པ་མེད་པར་ལྟ་བ་དེ་ལོག་ལྟ་རེད། ལྟ་བ་མཆོག་འཛིན་ལབ་ན་ལྟ་བ་ཡག་པོ་མ་ཡིན་པ་ལ་ལྟ་བ་ཡག་པོ་ལྟ་བ། ལྟ་བ་དམན་པ་ལ་ལྟ་བ་ཡག་པོར་ལྟ་བ་དེ་ལ་ལྟ་བ་མཆོག་འཛིན་ཟེར་བ་རེད། ལྟ་བ་དམན་པ་ལ་ལྟ་བ་དམན་པ་ལ་སོགས་ལྟ་བ་དམན་པ་ལ་སོགས་ལ་ལབ་དུས། ལྟ་བ་དམན་པ་ལ་སོགས་ལ་མཆོག་ཏུ་ལྟ་བའི་ལྟ་བ་མཆོག་འཛིན་དང་ལབ་ན། དཔེར་ན་འཇིག་ལྟ་ཡག་པོ་རེད་མཐར་ལྟ་ཡག་པོ་རེད་ལབ་ན་ལྟ་བ་མཆོག་འཛིན་རེད། ལོག་ལྟ་ཡག་པོ་རེད་ལབ་ན་ལྟ་བ་མཆོག་འཛིན་རེད།

འདིའི་ནང་ནས་སྡུག་བསྔལ་བདེན་པ་ལ་དངོས་སུ་ལོག་པར་ཞུགས་མཁན་ལྔ་རེད། སྡུག་བསྔལ་བདེན་པ་ལ་བརྒྱུད་ནས་ལོག་པར་ཞུགས་མཁན་ལྔ་རེད་ད་དོན་དག། ཏག་ཏག་རེད་ཟེར་མ་སོང། ད་སྡུག་བསྔལ་མཐོང་སྤང་དུ་གྱུར་པའི་འདོད་ཆགས་དེ་སུ་ལ་དམིགས་པའི་འདོད་ཆགས་རེད་ཤག་སྡུག་བསྔལ་བདེན་པ་ལ་དམིགས་པའི་འདོད་ཆགས་རེད་དོ་སུ་ལ་དམིགས་པའི་འདོད་ཆགས། མ་རེད་ཨ་ཚེ། སྡུག་བསྔལ་མཐོང་སྤང་དུ་གྱུར་པའི་འདོད་ཆགས་དེ་གིས་སྡུག་བསྔལ་མཐོ་པོ། སྡུག་བསྔལ་བདེན་པ་ལ་འདི་ཆགས་པ་སྐྱེ་དགོས་མ་འདུག་ཁོ་ལོག་པ་ལོག་ཞུགས་རུ་བ་བྱས་ཤག་འགོ།

འདིར་འོ་ན་དང་པོ་ལ་ཅིའི་ཕྱིར་འཇིག་ཚོགས་ལ་ལྟ་བ་ཞེས་བྱ་ཞེ་ན་ཉེར་ལེན་གྱི་ཕུང་པོ་འཇིག་ཚོགས་ཡིན་ལ། ཉེར་ལེན་གྱི་ཕུང་པོ་འཇིག་ཚོགས་རེད། འཇིག་ཚོགས་ཡིན་ཏེ། སྐད་ཅིག་གིས་འཇིག་གཉེན་པོས་ཀྱང་འཇིག། དེ་ནི། འཇིག་དེ་ནི་ཚོགས་པ་ནི་རེད་བ་འོ་ཕུང་པོ་ལྔ་ཚོགས་པའི་ཚོགས་པ་རེད་བ། འོ་ཚོགས་པ་ཡིན་ཙང་འཇིག་ཚོགས་ལ་ལྟ་བ་ལབ་ན་ཉེར་ལེན་གྱི་ཕུང་པོ་འདི་འཇིག་ཚོགས་བཞག་ནས་དེ་ལ་བདག་དང་བདག་གི་བར་ལྟ་བའི་བློ་ཡིན་ཙང་འཇིག་ཚོགས་ལ་ལྟ་བ་ལ། དེ་ལ་བདག་དང་བདག་གི་བར་ལྟ་བས་དེ་སྐད་ཅེས་བྱའོ། འོ་ན་དེ་སྐད་ཅིག་གི་འོ་ན་དེ་འཇིག་ཚོགས་ཇི་ལྟར་ཡིན་ཞེ་ན་སྐད་ཅིག་གིས་འཇིག་ཅིང་གཉེན་པོས་ཀྱང་འཇིག་པ་དང་སྐད་ཅིག་དུ་མ་བསགས་པས་ན་དེ་འཇིག་ཚོགས་ཡིན་ནོ།

ད་ཉེར་ལེན་གྱི་ཕུང་པོ་ལ་བདག་དང་བདག་གི་བར་ལྟ་བ་ལ་འཇིག་ཚོགས་ལ་ལྟ་བ་ཞེས་བརྗོད་པ་ལ་དགོས་པ། དགོས་པ། དགོས་པ་དེ་གང་ཡིན་ཞེ་ན། དེ་ལྟར་བརྗོད་པ་ལས་དེ་ལྟར་བརྗོད་པ་ལ་གང་ཟག་གི་བདག་འཛིན་སྤངས་པའི་དགོས་པ་ཡོད་དོ། ཅེས་ད་དེ་འགྲིག་གི་འདུག་ཨ། ད་ཉེར་ལེན་གྱི་ཕུང་པོ་ལ་དམིགས་ནས་བདག་དང་བདག་གི་བར་ལྟ་བ་ལ་འཇིག་ཚོགས་ལ་ལྟ་བ་ལབ་དགོས་པའི་རྒྱུ་མཚན་ག་རེ་རེད་ལབ་ན། དེ་ལྟར་བརྗོད་པ་ལས་གང་ཟག་གི་བདག་འཛིན་སྤངས་པའི་དགོས་པ་ཡོད་རེད་བ་ཟེར་བར་བརྟག་གོ། འཇིག་ལྟ་ཡིན་པ་ཧ་གོ། ཕུང་པོ་ལ་དམིགས་ནས་བདག་དང་བདག་གི་བར་ལྟ་བ་དེ་ལོག་པར་ཞུགས་པ་ཧ་གོ་ཡོང་དུས་སྒང་ལ་དེའི་གཉེན་པོ་བསྟེན་པའི་སྒོ་ནས་སྤང་འགྲོ་གི་རེད་བ། དེ་ལྟར་བརྗོད་པས། རྟག་པ་དང་རིལ་པོ་འཛིན་པ། རྟག་པ་དང་རིལ་པོ་བདག་ཏུ་འཛིན་པ་སྤོང་བར་འགྱུར་ལ། གང་ཟག་གི་བདག་འཛིན་དེ་ཡང་རྟག་པ་དང་རིལ་པོ་རིལ་པོ་བདག་ཏུ་འཛིན་པ་སྔོན་དུ་འགྲོ་བ་ཅན་ཡིན་པའི་ཕྱིར་རོ་ཡིན་པའི་ཕྱིར་ལ།

ཕུང་པོ་ལ་དམིགས་པའི་འཇིག་ཚོགས་ལ་ལྟ་བ་དེ་སྔོན་དུ་འགྲོ་དགོས་ཀྱི་ཡོད་རེད་བ། སྔོན་དུ་འགྲོ་བ་ཅན་ལབ་ན་སྔོན་དུ་འགྲོ་དགོས་ཀྱི་སྤང་བྱ་ཅིག་རེད། དཔེར་ན་དུ་བ་སྐྱེས་པ་ལ་མེ་སྐྱེ་བ་སྔོན་དུ་འགྲོ་དགོས་རེད་བ། མེ་དེ་དུ་བའི་སྔོན་འགྲོ་སྔོན་དུ་འགྲོ་བ་ཅན་རེད་ད་དོན་དག། འོ་འདི་ནང་བཞིན་དེ། དེ་ལྟར་བརྗོད་པས་རྟག་པ་དང་རིལ་པོ་བདག་ཏུ་འཛིན་པ་སྤོང་བར་འགྱུར་ལ་ལབ་ན་ཕུང་པོ་རྟག་པ་འཛིན་པ་དང་ཕུང་པོ་རིལ་པོ་བདག་ཏུ་འཛིན་པ་སྤོང་བར་འགྱུར་ལ་ལ། ད་ལྟར་སོང་ཨ། ཡོངས་རྫོགས་ལ་ཡོངས་རྫོགས། ང་ཚོ་རིལ་པོ་བདག་ཏུ་འཛིན་པ་སྤོང་བར་འགྱུར་ལབ་ན་ཡོངས་རྫོགས་སྤང་བར་འཛིན་པར་འགྱུར་ལ་ལ། གང་ཟག་གི་བདག་འཛིན་དེ་ཡང་འདུག་ཨ། རྟག་པ་དང་རིལ་པོ་བདག་ཏུ་འཛིན་པ་སྔོན་དུ་འགྲོ་བ་ཅན་ཡིན་པའི་ཕྱིར་རོ་ལབ་ན། གང་ཟག་གི་བདག་འཛིན་དེ་ཡང་རྟག་པ་དང་རིལ་པོའི་རིལ་པོ་ཡིས། བདག་ཏུ་འཛིན་པ། རིལ་པོ་གི་བདག་ཏུ་འཛིན་པ་སྔོན་དུ་འགྲོ་བ་ཅན་ཡིན་པའི་ཕྱིར་རོ། ལབ་ན་མདོར་བསྡུས་ན་གང་ཟག་གི་བདག་འཛིན་ཏེ། ཕུང་པོ་རྟག་པ་འཛིན་པ་དང་ཡང་ན་ཕུང་པོ་རིལ་པོ་བདག་ཏུ་འཛིན་པ། འཛིན་པ་དེ་གི་སྔོན་དུ་འགྲོ་བ་ཅན་གྱི་རེད། མར་མར་མར་མར་མར། བདག་འཛིན་དེ་ཡང་བདག་འཛིན་ཁོ་རང་ཁོའི་སྔོན་འགྲོ་ཅན་རེ་ལ་ཁོའི་སྔོན་འགྲོ་ཅན།

སྔོན་ཆད་འོ་ན་ཟག་བཅས་ལ་དམིགས་པ་ཐམས་ཅད་འཇིག་ཚོགས་ལ་ལྟ་བ་མིན་ནམ་ཉེར་ལེན་གྱི་ཕུང་པོ་ཁོ་ན་ལ་བདག་དང་བདག་གི་བ་ལྟ་བ་ལ་འཇིག་ཚོགས་ལ་ལྟ་བ་ཞེས་བརྗོད་པའི་དགོས་པ་དེ་གང་ཡིན་ཞེ་ན། དགོས་པ་ཡོད་དེ་འཇིག་ཚོགས་ལ་ལྟ་བ་ཡིན། འཇིག་ཚོགས་ལ་ལྟ་བ་ཡིན་གྱི་བདག་དང་བདག་གི་བ། འཇིག་ཚོགས་ལ་ལྟ་བ་ཡིན་གྱི་བདག་དང་བདག་གི་བ་མེད་དོ་ཞེས་གོ་བར་འགྱུར་རོ། ད། ཟག་བཅས་ཐམས་ཅད་ལ་དམིགས་པ་དེ་འཇིག་ཚོགས་ལ་ལྟ་བ་རེད་པ། ཟག་བཅས་ཐམས་ཅད་སྐྱེ་འཇིག་གིས་འཇིག་ཅིང་གཉེན་པོས་ཀྱང་འཇིག་པ་རེ་ཁོ་ལ་ལྟ་བ་ཐམས་ཅད་འཇིག་ཚོགས་ལ་ལྟ་བ་རེ་དུ་བ་ལབ་ན། སྤྱིར་བཏང་ཟག་བཅས་ཐམས་ཅད་འཇིག་ཚོགས་ཡིན་ན་ཡང་ད་སྐབས་འདིར། ཉེར་ལེན་གྱི་ཕུང་པོ་ལ་དམིགས་ནས་བདག་དང་བདག་གི་བ་ལྟ་བ་ལ་འཇིག་ཚོགས་ལ་ལྟ་བ་ལབ་དགོས་དེ། འཇིག་ལྟ་དེ་གིས་འཇིག་ཚོགས་ལ་ལྟ་བ་ཙམ་རེ་མ་གཏོགས་ཁོ་རང་གིས་བདག་དང་བདག་གི་བ་འཛིན་པ་ནང་བཞིན་མེད་པ་དེ་ཧ་གོ་བའི་ཆེད་དུ་རེད་ཟེར་བ་ད། གོ་སོང་གོ་མ་སོང་འདི། ཡིན་རྒྱུ་རེད་པ། དཔེར་ན་རེད་པ། ཟག་བཅས་ཐམས་ཅད་ལ་དམིགས་པའི་དཔེར་ན། བུམ་པ་ལ་དམིགས་པའི་འདོད་ཆགས་དེ་འཇིག་ཚོགས་ལ་ལྟ་བ་རེད་མ་རེད། བུམ་པ་ལ་དམིགས་པའི། བུམ་པ་ལ་དམིགས་པའི་འདོད་ཆགས་དེ་བུམ་པ་ལ་དམིགས་ཀྱི་རེད་དམིགས་མ་རེད། བུམ་པ། སྐྱེ་འཇིག་གིས་འཇིག་པ་རེད་མ་རེད། ཚོགས་པ་རེད་མ་རེད། འཇིག་ཚོགས་རེད་ཨ་སོང། འོ་བྱས་ཙང་ལབ། རེད། ཟག་བཅས་ཐམས་ཅད་ལ་དམིགས་པའི་ཉོན་མོངས་ཚང་མ་འཇིག་ཚོགས་ལ་ལྟ་བ་རེད་དེ་ཡིན་ནའི་སྐབས་འདིར། སྤྱི་མིང་འདི་བྱེ་བྲག་ལ་འདོགས་བྱས་ཉེར་ལེན་གྱི་ཕུང་པོ་ལ་དམིགས་ནས་བདག་དང་བདག་གི་བ་ལྟ་བ་ལ་དམིགས་བསལ་གྱིས་འཇིག་ཚོགས་ལ་ལྟ་བ་ལབ་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་ན་ཁོ་རང་གི་འཛིན་པ་ལྟར་དོན་ལ་མེད་པ་དེ་ཧ་གོ་བའི་ཆེད་དུ་རེད་ཟེར་བ་ད།

འདི་རྒྱུ་མཚན་ག་ཚད་སྤྱིའི་མིང་དེ་བྱེ་བྲག་ལ་བཏགས་དགོས་པའི་རྒྱུ་མཚན་ག་རེ་རེད་ལབ་ན། དེའི་འགྲེལ་པས་ཉེར་ལེན་གྱི་ཕུང་པོ་ལ་དམིགས་ནས་བདག་དང་བདག་གི་བ་ལྟ་བའི་བློ་འདི་གིས། just། ལ་འཇིག་ཚོགས་ལ་ལྟ་བ་ཙམ་ཅིག་རེད་ཟེར་བ་ད་ཁོས་ཕུང་པོ་ལ་དམིགས་ནས་བདག་དང་བདག་གི་བ་ལྟ་བ་ཙམ་རེད་མ་གཏོགས་བདག་དང་བདག་གི་བ་དེ་མེད་པ་ཧ་གོ་ཡ་གི་ཆེད་དུ་དམིགས་བསལ་གྱིས་དེ་ནི་ཁོ་ལ་འཇིག་ཚོགས་ལ་ལྟ་བ་ཟེར་ནས་མིང་བཏགས་བཞག་པ་རེད་ཟེར་བ་ད། མར་ད། མར་ད་པེ།

འོ་ད་ལྟ་བ་སོ་སོའི་ཚིག་ནི། བདག་དང་བདག་གི་རྟག་ཆད་དང་མེད་དང་དམན་ལ་མཆོག་ལྟ་བ་རྒྱུ་དང་ལམ་མིན་རྒྱུ་རྒྱུ་མིན་ལམ་མིན་དེར་ལྟ་བ་དེ་དག་ལྟ་བ་ལྔ་ཡིན་ནོ་ཞེས། ཟེར་བ་རེད་སོང་ཨ། ད། ད། གཅིག་ལབ་གིན་དེ་ནི་ངའི། ཡ། སེ་བོ་སུ་གིན་ད། ད་ལྟ་བ་ཐ་མ་ལ་རྩོད་སྤོང་ཟེར་ན་ལྟ་བ་ཐ་མ་དེ་ག་རེད། འོ། ད། ད་ཁོ་ལ་རྩོད་པ་ཚུགས་བར་ལྟ། དབང་ཕྱུག་སོགས་དབང་ཕྱུག་སོགས་རྒྱུ་མ་ཡིན་པ་ལ་རྒྱུ་མངོན་པར་ཞེན་པ་ཆོས་ཅན་ཀུན་འབྱུང་མཐོང་སྤང་ཡིན་པར་ཐལ་སྡུག་བསྔལ་གྱི་རྒྱུ་ལ་ལོག་པར་ཞུགས་པ་ཡིན་པའི་ཕྱིར་ཞེ་ན། སྡུག་བསྔལ་མཐོང་བས་སྤང་བར་བྱ་བ་ཡིན་ཏེ། རྟག་པ་དང་བདག་ཏུ་ཕྱིན་ཅི་ལོག་པ་ཡིས་རབ་ཏུ་འཇུག་པ་དེའི་ཕྱིར་ལ་བར་ལྟ། དབང་ཕྱུག་དང་ཚངས་པ་ལ་སོགས་པ་དེ་དག་སྣོད་བཅུད་ཀྱི་འཇིག་རྟེན་གྱི་བྱེད་པ་པོ་མ་ཡིན་པ་ལ་ཡིན་པར་ལྟ་བ་བྱེད་འོར་བ་ད་དཔེར་ན་དབང་ཕྱུག་དབང་ཕྱུག་དེ་འགྲོ་བའི་རྒྱུ་མ་ཡིན་པ་ལ་རྒྱུར་ལྟ་བ་བྱེད་འོར་བ་ད་དབང་ཕྱུག་དེ་འཁོར་བ་ལ་གནས་པའི་འགྲོ་བ་དེ་དག་གི་རྒྱུ་མ་ཡིན་པ་ལ་རྒྱུར་ལྟ་ཡོད་འདུག་གང་ལ། འཁོར་བ་ལ་གནས་པའི་འགྲོ་བའི་རྒྱུ་ག་རེ། ལས་དང་ཉོན་མོངས་རེད་བ་ལས་དང་ཉོན་མོངས་དེ་རེད་བ་ད་ཁོས་དབང་ཕྱུག་རེད་འགྲོ་བའི་འཁོར་བ་ལ་གནས་པའི་འགྲོ་བའི་རྒྱུ་དེ་དབང་ཕྱུག་རེད་ལ་གོ་འོར་བ།

མི་གཙང་བ་ལ་གཙང་བ་སྡུག་བསྔལ་ལ་བདེ་བ་མི་རྟག་པ་ལ་རྟག་པ་བདག་ཏུ་མེད་པ་ལ་བདག་ཏུ་བདག་ཏུ་གྲུབ་པ་ལ་ན་གཙང་བདེ་རྟག་བདག་བཞི་ཡོད། དེ་ནང་བཞིན་ཀུན་འབྱུང་བདེན་པ་ལ་ལོག་པར་ཞུགས་པའི་ལོག་ཞུགས་བཞི་དེ་ག་རེ་བཞག། སྡུག་བསྔལ་རྒྱུ་མེད་དུ་འཛིན་པ། རྒྱུ་གཅིག་ཁོ་ནས་བྱས་པར་འཛིན་པ། དབང་ཕྱུག་ལ་སོགས་པ་གཞན་གྱི་བློ་གཡོ་བ་སྔོན་དུ་བཏང་ནས་བྱས་པར་འཛིན་པ། རང་བཞིན་རྟག་ལ་གནས་སྐབས་མི་རྟག་པར་འཛིན་པ།

དབང་ཕྱུག་སོགས་རྒྱུ་མ་ཡིན་པ་ལ་དབང་ཕྱུག་སོགས་རྒྱུ་མ་ཡིན་པ་ལ་རྒྱུ་མངོན་པར་ཞེན་པ་ཆོས་ཅན། སྡུག་བསྔལ་མཐོང་སྤང་དུ་ཐལ་སྡུག་བསྔལ་གྱི་རྒྱུ་ལ་ལོག་པར་ཞུགས་པ་ཡིན་པའི་ཕྱིར་ཞེ་ན། སྡུག་བསྔལ་མཐོང་བས་སྤང་བར་བྱ་བ་ཡིན་ཏེ་ཁོ། ཀུན་འབྱུང་མཐོང་སྤང་མ་རེད་སྡུག་བསྔལ་མཐོང་སྤང་རེད་ཟེར་བ་རང་ལུགས། སྡུག་བསྔལ་མཐོང་བས་སྤང་བར་བྱ་བ་ཡིན་ཏེ་ལ་དུ། རྟག་པ་ལ་ན་མཐར་ལྟ་ཟེར་བར་རྟག་པ་དང་ལ་ན་མཐར་ལྟ་བདག་ཏུ་ལྟ་བ་ལ་ན་འཇིག་ལྟ་ལ་རྟག་པ་དང་བདག་ཏུ་ཕྱིན་ཅི་ལོག་པ་ཡིས་རབ་ཏུ་འཇུག་པ་དེའི་ཕྱིར་ལ་ན་རབ་ཏུ་འཇུག་བྱེད་ཀྱི་ཀུན་སློང་བྱེད་ཀྱི་འདུག་ཟེར་བ་འཇིག་ལྟ་དང་མཐར་ལྟ་གི་ཀུན་སློང་བྱེད་པ་ལ་བརྟེན་ནས་སྐྱེ་བ་ཡིན་ཙང་ཁོ་སྡུག་བསྔལ་མཐོང་སྤང་རེད་ཟེར་བ། སྡུག་བསྔལ་མཐོང་སྤང་རེད་ཟེར་བ་ལ་ཡའི་ཚིག་བདག་རང་ལ་བརྟག་ཀུན་སློང་ལ། རབ་ཏུ་འཇུག་བྱེད་ཀྱི་ཀུན་སློང་ལ་ན་རྒྱུའི་ཀུན་སློང་ལ་གོ་རྗེས་སུ་འཇུག་བྱེད་ཀྱི་ཀུན་སློང་ལ་ན་དུས་ཀྱི་ཀུན་སློང་ལ་གོ་བྱེ་བྲག་སྨྲ་བའི་ཐ་སྙད་རེད། རྒྱུའི་ཀུན་སློང་ལ་རབ་ཏུ་འཇུག་བྱེད་ཀྱི་ཀུན་སློང། དུས་ཀྱི་ཀུན་སློང་ལ་རྗེས་སུ་འཇུག་བྱེད་ཀྱི་ཀུན་སློང། ཀུན་སློང་ལམ་ནི་ཀུན་སློང་རྣམ་གཉིས་རྒྱུ་དང་ནི་དེ་ཡི་དུས་ཀྱི་སློང་ཞེས་བྱ། གཉིས་ལས་དང་པོ་རབ་འཇུག་བྱེད་གཉིས་པ་རྗེས་སུ་འཇུག་བྱེད་ཡིན་ཟེར་ནས་མཛོད་གནས་བཞི་པའི་ནང་ལ་ཡོད་རེད་བ། ཨོ་ད་འདི་རེད་ད། རྟག་པ་དང་བདག་ཏུ་ཕྱིན་ཅི་ལོག་པ་ཡིས་རབ་ཏུ་འཇུག་པ་དེའི་ཕྱིར་རོ། ལ་ན། འཇིག་ལྟ་དང་མཐར་ལྟ་གི་རབ་ཏུ་འཇུག་བྱེད་ཀྱི་ཀུན་སློང་བྱེད་པ་ལ་བརྟེན་ནས་སྐྱེ་བ་ཡིན་པའི་ཕྱིར་རོ། ལ་བར་དག་འདི་ཡིན་ཙང་སྡུག་བསྔལ་མཐོང་སྤང་རེད་འཇིག་ལྟ་མཐར་ལྟ་སྡུག་བསྔལ་མཐོང་སྤང་རེད་བ་ཟེར་བར་དག་ཡེ་ཤེས་འདི་རེད་ད། ཧཱུྃ་སང། ད་ལྟ་བ་ཐ་མ་དང་འབྲེལ་བའི་རྩོད་སྤོང་གར་ལ་ན། ལྟ་བ་ཐ་མ། ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་འཛིན་འདི་ཀུན་འབྱུང་མཐོང་སྤང་ལ་ཡང་འདུག་ཟེར་ནས་རྩོད་པ་ཚུར་གར་དུ།

བྱས་ཙང། འདི་མི་འདུག་ཀུན་འབྱུང་མཐོང་སྤང་དུ་གྱུར་པའི་ལྟ་བ་གཉིས་མ་གཏོགས་ཡོད་མ་རེད། ལོག་ལྟ་དང་ལྟ་བ་མཆོག་འཛིན་མ་གཏོགས་ཡོད་མ་རེད། འཇིག་ལྟ་ཡོད་མ་རེད་མཐར་ལྟ་ཡོད་མ་རེད་ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་འཛིན་ཡོད་མ་རེད་ཀུན་འབྱུང་མཐོང་སྤང་དང་འགོག་པ་མཐོང་སྤང་གཉིས་ཀ་ལ། ད་ག་རེ་ཡོད། ཧ་གོ་སོང་བ་འདི།

དེ་དག་བཅུ་དང་བདུན་བདུན་བརྒྱད་རེད་པ་བརྒྱད་མ་གཏོགས་ཡོད་མ་རེད་པ་ལམ་མཐོང་སྤང་བརྒྱད་མ་གཏོགས་མེད་པ། དེ་ལམ་མཐོང་སྤང་ལ་ག་རེ་ཡོད་མ་རེད་ཟེར་ན་འཇིག་ལྟ་ཡོད་མ་རེད་མཐར་ལྟ་ཡོད་མ་རེད། ད་ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་འཛིན་འདི་ཀུན་འབྱུང་མཐོང་སྤང་ལ་འདུག་མི་འདུག། ད་ཁོ་ལ་འདུག་ཟེར་ནས་རྩོད་པ་ཚུགས་ཀྱི་འདུག་ཨ། ད་རྩ་བ་ད་ད། དབང་ཕྱུག་སོགས་རྒྱུར་མངོན་ཞེན་པ་རྟག་བདག་ཕྱིན་ཅི་ལོག་པ་ཡིས་རབ་ཏུ་འཇུག་པ་དེ་ཕྱིར་དེ་སྡུག་བསྔལ་མཐོང་བས་སྤང་བྱ་ཉིད་ལབ། དབང་ཕྱུག་སོགས་རྒྱུར་མངོན་ཞེན་པ་ལབ་ན་དབང་ཕྱུག་སོགས་འགྲོ་བའི་རྒྱུ་མ་ཡིན་པ་ལ་རྒྱུར་མངོན་པར་ཞེན་པ་དེས། རྟག་བདག་ཕྱིན་ཅི་ལོག་པ་ཡིས། ལབ་ན། རྟག་པ། ལབ་ན་མཐར་ལྟ་དང་བདག་ཏུ། ལབ་ན་འཇིག་ལྟ་གི་ཕྱིན་ཅི་ལོག་པ་ཡིས། རབ་ཏུ་འཇུག་པ་དེ་ཕྱིར་ལབ་ན་རབ་ཏུ་འཇུག་བྱེད་ཀྱི་ཀུན་སློང་བྱེད་པ་ལ་བརྟེན་ནས་སྐྱེ་བ་ཡིན་ཙང་སྡུག་བསྔལ་མཐོང་སྤང་རེད་ཟེར་བ་དང། དེ་རྩོད་པ། རྩོད་པ་དེ་རྩ་བའི་ནང་ལ་མི་འདུག་པ། ཨོ་དེ་རེད། ལན་འདི་རྒྱབ་བཞག་དོ། ཨོ་ད་འདི་རེད་འདི་རེད། ད་སེམས་ལ་འདི་ཉར་ད་ཉར།

ཨོ་དེ་རེད་དེ་རེད་ད། དེ་རིང་ས་བཅད་གསུམ་དེ་རེད་ད་སྤང་བྱ་ངེས་པ། ལྟ་བ་སོ་སོའི་མཚན་ཉིད་ལྟ་བ་ཐ་མ་དང་འབྲེལ་བའི་རྩོད་སྤོང། རེད་ཨ་སོ། ད། ད། ད། འདི་ལ་དོགས་པ་འདི་དང་གི་རེད་སྤང་བྱ་སོ་སོ་ངེས་པ། ལབ་ན། ཡ། འདོད་པའི་མཐོང་སྤང། ད་དེ་ཡ། ཡ་འདི་མགོ་ཚོད་དགོས་རེད་ད་མགོ་ཚོད། བཟོད་པ་བརྒྱད་ཡོད་རེད་པ། ད་བཟོད་པ། ད་བྱེ་བྲག་སྨྲ་བའི་ལུགས་ལ་ས་བོན་ཁས་ལེན་གི་ཡོད་མ་རེད་ས་བོན་ཁས་ལེན་ཡོད་མ་རེད།

ཀུན་འབྱུང་རྗེས་བཟོད་ཀྱིས། གཟུགས་ཀྱི་ཀུན་འབྱུང་མཐོང་སྤང་དང་གཟུགས་མེད་ཀྱི་ཀུན་འབྱུང་ཐོབ་སྤོང། འགོག་པ་རྗེས་བཟོད་ཀྱིས། གཟུགས་ཀྱི་འགོག་པ་མཐོང་སྤང་དང་གཟུགས་མེད་ཀྱི་འགོག་པ་ཐོབ་སྤོང། ལམ་རྗེས་བཟོད་ཀྱིས། གཟུགས་ཀྱི་ལམ་མཐོང་སྤང་དང་གཟུགས་མེད་ཀྱི་ལམ་ཐོབ་སྤོང། ཧ་གོ་བ་སོང། ད་གསལ་པོ་རེད་སོང་ཨ། དངོས་གཉེན་བྱས་འགྲོ་དགོས་འདུག་ཨ། སྡུག་བསྔལ་ཆོས་བཟོད་དེ། འདོད་པའི་སས་བསྡུས་ཀྱི་སྡུག་བསྔལ་མཐོང་སྤང་ཉོན་མོངས་གཅིག་པོ་ཨ་རེད།

ཨོ་ད་དེ་ལབ་པ་དེ་དང་གཅིག་པ་གཅིག་རྐྱང་ལབ་པ་རེད་ད་ཨོ་དེ་ན་ཞེས་དང། འདི་ལ་སྤང་བྱ་དེ་མེད་ཨ་ད་མེད་པ་དང་མཐོང་ལམ་གྱི་སྔ་རོལ་དུ་སྤང་ཚར་བ་དེ་ཡིན་པའི་ཕྱིར་ལབ་པ་རེད་ད་མེད་ལབ་ན་བཟོད་པ་བརྒྱད་མེད་ཨ་ད་བཟོད་པ་བརྒྱད་བརྒྱད་མེད་ལབ་ན་བྱེ་བྲག་སྨྲ་བ་ཁོ་རང་གི་བཟོད་པ་བརྒྱད་སྤང་བྱ་ནས་མ་སྐྱེ་ན་འགྲིག་གི་མ་རེད་ལབ་པ་རེད་ད། ཨོ་དེ་དེ་དེ་དོགས་གཅོད་དཔེ་མང་པོ་ཡོད་རེད་ད་དེ་སེམས་ལ་གཅིག་ཉར་ད་ད། མཁྱེན་སོང་ཨ། ཨོ་འདུག་སེ་རེད་ད། ད།